དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་གསུམ་པའི་ཚེས་པ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་དགུ་གཟའ་སྤེན་པ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་སྲིད་སྐྱོང་མཆོག་དབྱིན་ཇི་དང་སི་ཀོཊ་ལེནཌ་གི་ནང་ང་ཕེབས་པའི་དུས་དང། གྲོས་ཚོགས་འཐུས་མི་སོགས་དང་མཇལ་འཕྲད་ཀྱིས་གཏམ་བཤད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ཆང་ནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང། རྒྱ་དཀར་ནག་གི་རྒྱལ་སྲུང་བློན་ཆེན་རྣམ་གཉིས་ནས་རྒྱལ་མཚམས་དཀའ་ངལ་སེལ་ཐབས་སུ་བཀའ་མོལ་ཤུགས་ཆེ་བྱུང་ཡོད་ནའང། བོད་ཀྱི་གནད་དོན་གླེང་སློང་མ་བྱས་བར་ས་མཚམས་ཀྱི་དཀའ་ངལ་སེལ་རྒྱུ་ཧ་ཅང་ཁག་པོ་རེད་ཅེས་རྒྱ་གར་གྱི་དམག་དོན་ཆེད་མཁས་པས་ངོས་འཛིན་གནང་གི་ཡོད་པ། མཇུག་ཏུ་ཉེ་སྔོན་རྒྱ་ནག་གི་ཁྲིམས་ཁང་ཞིག་གིས་ལྐོག་རྩོམ་དང།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་སོགས་སུ། གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར་དུ། སྤྱི་ཟླ་བཞི་བའི་ཚེས་ཉེར་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབྱིན་ཡུལ་དུ་ཕེབས་འབྱོར་གྱིས། དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་སི་བསོད་ནམས་ཚེ་རིང་ལགས་གཙོས་བྱས་པའི། གནད་ཡོད་མི་སྣ་དང་ས་གནས་བོད་རིགས་མང་ཚོགས་ཀྱིས།

ཨ་ནི་རྒྱ་མི་ལ་ཁྱེད་ཚོ་གི་སྐུ་མདུན་དང་བོད་པ་ཚོ་མཉམ་དུ་གྲོས་མོལ་བྱེད་དགོས་ཀྱི་རེད། འདི་ཁྱེད་ཚོ་གསུམ་པ་འདི་ལ་ཁུ་འབྲི་གུ་གེ་ཆགས་ཀྱི་ཡོད་མ་རེད་འདི་འགྲེལ་བཤད་འཇོག་ལ་འདི་དགོངས་པ་ཤུགས་ཆེན་པོ་གསུངས་དང་འདི་ཡིན་ངས་ཡང་བོད་དོན་ཐོག་ལ་ད་ད་ལྟ་ཕན་ཐོགས་རླབས་ཆེན་ཆེ་ཡོང་ས་རེད་ཅེས་ང་ངའི་ཚོད་དཔག་འགྲོ་ཆེད་འདི་གསར་འགྱུར་འགོད་མཁན་ཚོས་ཀྱིས་འདི་སྐོར་ལ་ཞིབ་ཞིག་ཁོང་ཚོ་ཡང་ནས་ཡང་དུ་ད་ཨོར coming back to that ཁོང་ཚོ་འདི་འདྲའི་མང་པོ་གསུངས་ཀྱི་འདུག་རོ། ཡང་ཁོང་གིས་མུ་མཐུད་དུ་ངོ་སྤྲོད་གནང་དོན་ནི། ཨན་ཞེས་མ་ལྟ་ད་ལྟ་སྐུ་མདུན་གྱི་ངེད་ཅག་གི་དེ་ལྟ་ང་ཚོ་མ་སྐྱེས་བའི་ཆ་ཡ་གི་གནས་སྟངས་འདི་འདྲ་བ་ཤེས་པ་ནི་རེད་ཁོང་ཚོ་འདི་བྱེད་འདི་གོ་སྐབས་དཔེ་ཡག་པོ་བྱུང་ཟེར་བ་སྐུ་ངོ་གིས་དཔེ་ད་གསར་འགྱུར་བརྒྱུད་ལམ་ཁག་ནས་འདི་འདྲའི་ཅིག་གསལ་པོ་ཅིག་གསུངས་ཡོད་དེ་མ་བལྟས་ཅིག་དངོས་གནས་ཀྱི་ཅིག་མགོ་མ་ཚོས་ནས་ཅིག་དོགས་པ་རྣམ་རྟོག་དང་སེམས་འཚབ་སྐྱེ་ངེས་འདི་ཚོ་ཡིན་ན་ད་བལྟས་ཅིག་ལྷིང་འཇགས་བྱས་ནས་བསྡད་ཐུབ་ཡ་གི།

རྒྱ་ནག་དམར་ཤོག་གཞུང་གིས་བོད་ལ་མི་ལོ་བདུན་ཅུ་དོན་གཉིས་རིང་མི་སེར་སྤེལ་བའི་དབང་སྒྱུར་བྱས་པ་བརྗོད་གཞིར་བཟུང་ནས་གསུང་བཤད་གནང་སྐབས་གཙོ་བོ་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་མི་ལོ་བདུན་ཅུ་དོན་གཉིས་རིང་མི་སེར་སྤེལ་བའི་དབང་སྒྱུར་བྱས་པའི་ཉེར་ལེན་ལ་བརྟེན་ནས་རང་དབང་ཁང་པའི་སྙན་ཐོའི་ནང་བོད་ནི་འཛམ་གླིང་ནང་ཆེས་རང་དབང་མེད་པའི་ལུང་པ་ཡིན་པར་འཁོད་པ་དང། རྒྱ་ནག་གཞུང་གིས་བོད་ཀྱི་ངོ་བོ་རྩ་གཏོར་གྱི་སྲིད་ཇུས་དང་ལས་གཞི་ཁག་ལག་བསྟར་བྱས་དང་བྱེད་བཞིན་ཡོད་སྟབས། བོད་མིའི་ཆོས་དང་རིག་གཞུང། སྐད་ཡིག་དང་ཁོར་ཡུག་བཅས་པ་རིམ་པས་རྩ་བརླག་དང་ཉམས་ཆག་ཏུ་འགྲོ་དང་འགྲོ་བཞིན་ཡོད་པ་སོགས་ཀྱི་སྐོར་གསུངས་པ་རེད། གཞན་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་ཀྱི་ཐུན་མོང་མིན་པའི་ཡང་སྲིད་ངོས་འཛིན་ལམ་ལུགས་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་བྱུས་བྱེད་བཞིན་པ་དང། ད་ལྟའི་བར་བོད་ནང་དུ་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ལྷག་གིས་རྒྱལ་སྤྱིའི་ཚོགས་སྡེ་ཁག་ནས་བོད་ཀྱི་བདེན་མཐའ་གསལ་ཐུབ་ན་སྙམ་པའི་རེ་འདུན་བཅངས་ནས་རང་ལུས་མེར་བསྲེགས་བཏང་ཡོད་པ་སོགས་ཀྱི་སྐོར་གསུངས་ཡོད་པ་རེད་ལ། ཡང་ཕྱི་ཚེས་ཉེར་ལྔ་ཉིན་གྱི་ཕྱི་དྲོ། སྲིད་སྐྱོང་མཆོག་གིས་དབྱིན་ཡུལ་གྱི་གྲོས་ཚོགས་འོག་མའི་ཕྱི་སྲིད་ལས་དོན་ཚོགས་ཆུང་གི་ཚོགས་གཙོ Alicia Kearns ལགས་དང་མཇལ་འཕྲད་གནང་ཡོད་པ་དང། ཉིན་རྒྱབ་དབྱིན་ཡུལ་གྱི་གྲོས་ཚོགས་འོག་མའི་ནང་དབྱིན་ཡུལ་གྱི་གྲོས་ཚོགས་འོག་མའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Tim Loughton མཆོག་དང་གྲོས་ཚོགས་འཐུས་མི་ལྕམ Kerry McCarthy ལགས་དང། གྲོས་ཚོགས་འཐུས་མི Wera Hobhouse ལགས་བཅས་དང་མཇལ་འཕྲད་གནང་ཡོད་པ་མ་ཟད། དབྱིན་ཡུལ་གྱི་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས Lindsay Hoyle མཆོག་དང་མཇལ་འཕྲད་དང། དབྱིན་ཡུལ་གྱི་གྲོས་ཚོགས་གོང་མའི་ཚོགས་འདུར་ཟུར་ཉན་དུ་ཕེབས་ཡོད་པ་རེད། ཕྱི་ཚེས་ཉེར་ལྔ་ཉིན་དབྱིན་ཡུལ་གྱི་གྲོས་ཚོགས་སུ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། དབྱིན་ཡུལ་གྱི་ཆབ་སྲིད་ཚོགས་པ་ཡོངས་ཀྱི་གྲོས་ཚོགས་འཐུས་མིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་མདུན་དུ། བོད་ནང་གི་ཆོས་དད་རང་དབང་ཐོག་ཉན་ཞིབ་གནང་ཡོད་པ་རེད། དབྱིན་ཡུལ་གྱི་ཆབ་སྲིད་ཚོགས་པ་ཡོངས་ཀྱི་གྲོས་ཚོགས་འཐུས་མིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནི། དབྱིན་ཡུལ་གྱི་ཆབ་སྲིད་ཚོགས་པ་ཡོངས་ཀྱི་གྲོས་ཚོགས་འཐུས་མིའི་ཚོགས་པ་ཆེ་ཤོས་གཅིག་ཡིན་ཞིང། སྐབས་དེར་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་དགོན་པའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་དང། དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་སི་བསོད་ནམས་ཚེ་རིང་སོགས་མཉམ་ཞུགས་གནང་ཡོད་པ་རེད། ཕྱི་ཚེས་ཉེར་དྲུག་ཉིན། Westminster གཙུག་ལག་སློབ་གཉེར་ཁང་གི་སྤྱི་ཚོགས་ཚན་རིག་སྡེ་ཚན་གྱི་འགན་འཛིན་སྐུ་ཞབས Dibyesh Anand ལགས་ཀྱིས་གོ་སྒྲིག་དང། Westminster གཙུག་ལག་སློབ་གཉེར་ཁང་གི་དམངས་གཙོའི་ཤེས་ཡོན་ལྟེ་གནས་ཁང་གིས་གཙོ་སྐྱོང་གནང་ནས་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཙུག་ལག་སློབ་གྲྭ་ཆེན་མོ་དེར་འགྲོ་བ་མིའི་ཐོབ་ཐང་དང་བཙན་བྱོལ་ནང་གི་དམངས་གཙོ། བོད་དང་རྒྱ་ནག་བཅས་བརྗོད་གཞིར་བཟུང་ནས་གསུང་བཤད་གནང་ཡོད་པ་དང། ཕྱི་ཚེས་ཉེར་བདུན་ཉིན Scotland གྲོས་ཚོགས་སུ Scotland གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Ross Greer དང། གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་དྲུང་ཆེ་སོགས་ཀྱིས་སྣེ་ལེན་ཞུ་བའི་སྐབས་སུ། སྲིད་སྐྱོང་མཆོག་གིས Scotland གྲོས་ཚོགས་འཐུས་མི་དང། རིག་གཞུང་དང་ཡོ་རོབ། རྒྱལ་སྤྱིའི་འཕེལ་རྒྱས་ཐད་ཀྱི་བློན་ཆེན Foysol Choudhury། གཞན་གྲོས་ཚོགས་འཐུས་མི་སོགས་ཆེད་ཕེབས་ཀྱིས་དགའ་བསུ་གནང་ཡོད་པ་རེད་ལ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་ཉེར་བདུན་ཉིན Edinburgh གཙུག་ལག་སློབ་གྲྭ་ཆེན་མོའི་ནང་དུ། བོད་ནི་རྒྱལ་སྤྱིའི་ཐོག་དཀའ་རྙོག་སེལ་མེད་པའི་གནད་དོན་ཞིག་ཡིན་ཞེས་པ་བརྗོད་གཞིའི་ཐོག་གཏམ་བཤད་སྤེལ་ཡོད་པ་རེད། གཞན་སྲིད་སྐྱོང་མཆོག་གིས་རྒྱལ་ས་ལོན་ཌོན་དུ་ཕྱིར་མ་ཕེབས་པའི་གོང་དུ་ཨ་བེར་ལྡན་གཙུག་ལག་སློབ་གྲྭ་ཆེན་མོའི་ནང་དུ་གཏམ་བཤད་སྤེལ་རྒྱུ་ཡིན་འདུག་ལ། དེ་ནས་ནོར་ཝེ་སོགས་སུ་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་པ་རེད།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོ་མོ་གི་བཟའ་ཟླ་ཆོས་སྐྱོང་གཉིས། དངོས་སུ་འཛིན་བཟུང་བྱ་རྒྱུ་གི་ཉེན་བརྡ་གཏོང་གི་ཡོད་པའི་སྐོར། གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། ཉེ་སྔོན་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་ཉིན་བོད་ཀྱི་ཚོང་བ་ཆེན་མོ་དང་རྒྱ་ནག་གི་བཙོན་འོག་ཏུ་ཚེ་བཙོན་གྱི་ཁྲིམས་ཆད་འཁུར་བཞིན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་འབྲེལ་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་བསྐྱར་ཞིབ་དང་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་དང་འབྲེལ། རྒྱ་ནག་གཞུང་འབྲེལ་ལྷ་ས་སྤྱི་བདེ་མི་སྣས་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་འཛིན་བཟུང་བཙན་ཁྲིད་ཀྱིས་ལྷ་ས་བཀག་སྐྱིལ་ཁང་དུ་ཉིན་མཚན་གཉིས་རིང་རྡུང་རྡེག་བྱས་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་ཞིང། གོང་ཞུས་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་མུ་མཐུད་བརྗོད་དོན་ལ་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན། གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་དང་འབྲེལ་རྒྱ་ནག་ཉེན་རྟོག་པས་མགོན་པོ་སྐྱིད་ཀྱི་ངོ་རྒོལ་སྐབས་མི་མང་གིས་མི་མཐོང་ཆེད་རས་ཡོལ་ནག་པོས་མཐའ་བསྐོར་བ་སོགས་བྱས་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་སྔ་དྲོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་བསྐྱར་དུ་འཛིན་བཟུང་གིས་ལྷ་ས་བཀག་སྐྱིལ་ཁང་དུ་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་མཚན་དཀྱིལ་བར་རྡུང་རྡེག་འདྲི་རྩད་བྱས་ཏེ་གློད་ཡོད་ཀྱང་བསྐྱར་དུ་ངོ་རྒོལ་རིགས་བྱས་ཚེ་ཁོང་གཉིས་དངོས་སུ་འཛིན་བཟུང་བྱ་རྒྱུའི་འཇིགས་སྐུལ་བྱས་ཡོད་པ་སོགས་འགྲེལ་བརྗོད་གནང་བྱུང། ཡང་འབྲེལ་ཡོད་ནས་མགོན་པོ་སྐྱིད་ལགས་ནས་དྲ་ལམ་དུ་ངོ་རྒོལ་གྱི་བརྙན་ཞིག་མཁོ་སྤྲོད་གནང་བའི་ནང་བརྙན་ནང་དུ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ཁྲིམས་ཆད་ལ་ཁྲིམས་ཞིབ་པར་བསྐྱར་དུ་བསྐྱར་ཞིབ་བྱ་བཅུག་དགོས་པ་དང་ཁོང་ལ་ཁྲིམས་ཁང་གིས་དྲང་བདེན་མིན་པའི་ཁྲིམས་ཐག་བཅད་པར་བསྐྱར་དུ་ཐག་གཅོད་དགོས་པའི་དོན་ཚན་གཉིས་བཏོན་བཞིན་ཁོ་མོ་དང་བཟའ་ཟླ་གཉིས་འཛིན་བཟུང་དང་གཅར་རྡུང་བྱས་པའི་སྐོར་གསལ་བཤད་དང་འབྲེལ། ད་ལྟའི་ཆར་ལྷ་ས་སྤྱི་བདེ་ཉེན་རྟོག་པ་ཟེར་བས་ཁོང་གཉིས་དངོས་སུ་འཛིན་བཟུང་བྱ་རྒྱུ་བརྗོད་སོང་ན་ཡང་ཉེས་པ་གང་ཡང་མེད་པའི་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་མ་བཏང་བར་དུ་བསྐྱར་དུ་འཛིན་བཟུང་བྱ་བཅུག་རྒྱུ་དང་མ་བསད་བར་དུ་ལས་འགུལ་མཚམས་འཇོག་བྱ་རྒྱུ་མིན་པ་སོགས་འགྲེལ་བརྗོད་གནང་གི་འདུག་སྤྱིར་ཉེ་སྔོན་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ཚོང་པ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ནང་མི་ཚོར་ངོ་རྒོལ་ལས་འགུལ་དང་ཞུ་གཏུག་རིགས་མཚམས་འཇོག་དགོས་པ་དང། རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་བསྐྱར་ཞིབ་བྱ་རྒྱུ་ཡིན་པ་ཁས་ལེན་བྱས་ཡོད་ཀྱང། ཕྱི་ཟླ་བཞི་པའི་ཚེས་འགོར་རྒྱ་ནག་གཞུང་འབྲེལ་ལྷ་ས་ཉེན་རྟོག་ཚན་པས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་འགྱུར་བ་གང་ཡང་མེད་པར་བརྗོད་ཡོད་སྟབས་ཁོང་གི་གཅེན་མོ་གཙོས་ནང་མི་ཚོས་ཕྱི་ཟླ་བཞི་པའི་ནང་རྡོ་རྗེ་བཀྲ་ཤིས་ལགས་བཙོན་འཇུག་བྱས་ཡོད་པའི་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་རིམ་པར་བྱ་དགོས་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ད་ལྟའི་ཆར་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད། དེ་བཞིན་གཅེན་མོའི་ཁྱོ་ག་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ་ཐེངས་ལྔ་ལ་འཛིན་བཟུང་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་རིམ་པར་ཐོན་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
རྒྱ་དཀར་ནག་གཉིས་ཀྱིས་གནད་དོན་གླེང་སློང་མ་བྱས་བར་ས་མཚམས་ཀྱི་དཀའ་རྙོག་སེལ་རྒྱུ་ཧ་ཅང་གི་ཁག་པོ་རེད་ཅེས་རྒྱ་གར་གྱི་དམག་དོན་ཆེད་མཁས་པ་གིས་ངོས་འཛིན་གནང་གི་ཡོད་པའི་སྐོར་གསར་འགོད་པ་བློ་པེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། རྒྱ་གར་གྱི་རྒྱལ་སྲུང་བློན་ཆེན་རཱཇི་ནཱ་ཐི་སིང་མཆོག་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་རྣམ་གཉིས་རྒྱ་གར་རྒྱལ་ས་ལྡི་ལི་རུ་སྤྱི་ཟླ་བཞི་པ་གི་ཚེས་པ་ཉེར་བདུན་གྱི་ཉི་མ་མཇལ་འཕྲད་གནང་སྟེ། རྒྱ་གར་རྒྱལ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་མཆོག་ནས་ཕྱག་སྦྲེལ་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་ལ་རྒྱ་ནག་གིས་ད་ཡོད་རྒྱ་དཀར་ནག་གི་ས་མཚམས་གྲོས་མཐུན་རྡོག་རོལ་བཏང་ནས་རྒྱལ་ཁབ་གཉིས་ཀ་གི་འབྲེལ་ལམ་ལ་དོ་ཕོག་བཏང་ཡོད་པ་དང། རྒྱ་དཀར་ནག་གི་འབྲེལ་ལམ་ཡར་རྒྱས་ཀྱི་གཞི་རྩ་ནི་རྒྱལ་མཚམས་སུ་ཞི་བདེ་བརྟན་ལྷིང་ཡོང་མིན་གྱི་དངོས་ཡོད་གནས་ཚུལ་ལ་ཐུག་ཡོད་པ་ནན་བརྗོད་གནང་ཡོད་ཅིང། རྒྱ་གར་གྱི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ་ཀར་པེ་ཏི་མཱན་ཀི་ཀར་ལགས་ནས

དངོས་ཡོད་གནས་ཚུལ་དང་ཁ་ཡོད་ལག་ཡོད་གཉིས་ཀ་གང་གི་ཐོག་ནས་བལྟས་ཀྱང། རྒྱ་གར་དང་རྒྱ་ནག་གི་རྩོད་རྙོག་སེལ་བར་བོད་ཀྱི་གནད་དོན་གླེང་སློང་མ་བྱས་བར་ཡོང་ཐབས་མེད་པ་རེད། ལོ་རྒྱུས་ཀྱི་ཐོག་ནས་རྒྱ་གར་དང་བོད་ཀྱི་བར་འབྲེལ་བ་བྱུང་ནས་ང་ཚོའི་ས་མཚམས་ཀྱི་སྐོར་གྱི་ཆིངས་ཡིག་ཚང་མ་དང། ཕྱོགས་གཉིས་ཀ་མོས་མཐུན་ཡོད་པ་གི་གྲོས་མཐུན་ཆ་ཚང་ལ་བོད་དང་རྒྱ་གར་གྱིས་མཚན་རྟགས་བཀོད་པ་ལས། རྒྱ་ནག་དང་རྒྱ་གར་གྱི་བར་ས་མཚམས་ཆིངས་ཡིག་བཞག་ནས་མཚན་རྟགས་བཀོད་པ་གི་གནས་ཚུལ་མེད་པ་སོགས་འགྲེལ་བརྗོད་གནང་གི་འདུག་ཅིང། རྒྱ་གར་གྱི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ Antara Ghosal Singh ལགས་ནས།

རྒྱ་དཀར་ནག་གི་རྒྱལ་སྲུང་བློན་ཆེན་རྣམ་གཉིས་ཀྱིས། རྒྱ་གར་ནང་ཚོགས་རྗེན་པ་གི་ཧྲང་ཧའེ་མཉམ་འབྲེལ་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོ་གི་རྒྱལ་སྲུང་བློན་ཆེན་རྣམ་པ་གི་ཚོགས་འདུ་དང་བསྟུན་ནས་མཇལ་འཕྲད་གནང་ཡོད་པ་དང། སྤྱི་ཟླ་བཞི་པ་གི་ཚེས་པ་ཉེར་བརྒྱད་གི་ཉིན་མ་ཚོགས་རྗེན་པ་གི་ལྷན་ཚོགས་དེར། གཙོ་བོ་སོ་སོའི་མངའ་ཁུལ་གྱི་བདེ་འཇགས་དང་ཞི་བདེ་སྲུང་སྐྱོབ། འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཐོག་གོ་བསྡུར་གནང་གི་ཡོད་ཅིང། མཉམ་འབྲེལ་ལྷན་ཚོགས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོར་རྒྱ་ནག་དང་ཨུ་རུ་སུ་སོགས་རྒྱལ་ཁབ་ལྔ་ནས་འགོ་བཙུགས་ཡོད་ནའང། སྤྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་རྒྱ་གར་དང་པ་ཀི་སི་ཐན་ཡང་ལྷན་ཚོགས་དེར་འཛུལ་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་པེ་ཡིན།
རྒྱ་ནག་གཞུང་ནས་བོད་ནང་བསྐྱར་དུ་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོ་གི་ཐོག་ལ་དམིགས་བསལ་དབྱེ་འབྱེད་དང་དམ་དྲག་བྱེད་ཀྱི་ཡོད་པའི་སྙན་ཐོ་བཏོན་ཡོད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྙན་ཐོ་བཏོན་པའི་ནང་གསལ་བ་ལྟར་ན། ཉེ་བའི་ཆར་རྒྱ་ནག་གཞུང་ནས་རྒྱ་གར་གཙོས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ནས་བོད་ནང་སྐྱོད་མཁན་ཚོ་ལ་ཐོངས་མཆན་བི་ཟ་སྤྲོད་རྒྱུ་འགོ་བཙུགས་ཡོད་ཀྱང་དེ་སྔ་བོད་ནས་གཉེན་འཕྲད་དང་གསུང་ཆོས་ཞུ་བར་བཅར་ནས་ཕྱིར་ལོག་བྱེད་མཁན་ཚོ་གི་ཐོག་དམིགས་བསལ་དབྱེ་འབྱེད་ཀྱིས་ལས་ཀ་གི་གོ་སྐབས་དང། ས་གནས་ཀྱི་ཐེམ་ཐོའམ་ལག་ཁྱེར་སྤྲོད་ཀྱི་མེད་པ་བཅས་དཀའ་ངལ་འཕར་མ་ཟིག་འཕྲད་ཀྱི་ཡོད་ལུགས་ཀྱི་སྐོར་བཀོད་ཡོད། དཔེར་ན། ཁོང་ཚོ་ཕྱིར་ལོག་པའི་དབང་དུ་བཏང་ན་ཡང་དུས་རྒྱུན་དུ་ཁོང་ཚོ་གི་ཐོག་ལ་སོ་ལྟ་བྱེད་པ་དང་དགོས་ངེས་ཀྱི་མཐུན་རྐྱེན་མི་སྤྲོད་པ། ས་གནས་ཀྱི་ཐེམ་ཐོའམ་གཏན་སྡོད་ལག་ཁྱེར་སྤྲོད་རྒྱུར་ནར་འགྱངས་བཏང་བ་སོགས་ཀྱིས་ཐོབ་ཐང་དབྱེ་འབྱེད་བྱེད་ཀྱི་ཡོད་པ་མ་ཟད།

འདི་ག་ཡུ་གུར་སྡེ་ཚན་གྱིས་གནས་ཚུལ་སྤེལ་བ་ལ་གཞིགས་ན། སྤྱི་ཟླ་བཞི་པ་གི་ཚེས་ཉི་ཤུ་ནས་དེ་ཡན་ཟླ་བ་གཅིག་ཙམ་གྱི་རིང། ཁ་ཆེ་གི་སྨྱུང་གནས་ཀྱི་དུས་ཆེན་ཡིན་པ་དང། དེའི་རིང། ཤིན་ཅང་ས་གནས་ཀྱི་ནང། ཡུ་གུར་མི་རིགས་ཚོས། ས་གནས་ཀྱི་ཕྱག་འཚལ་ཁང་དུ། ཆོས་ལུགས་ཀྱི་བྱེད་སྒོ་སྤེལ་རྒྱུར། རྒྱ་ནག་གི་ཉེན་རྟོག་པས་དམ་དྲག་ཧ་ཅང་ཆེན་པོ་བྱེད་བཞིན་པ་དང། རང་ལོ་དྲུག་ཅུ་གི་ཡན་གྱི་ལོ་ན་རྒན་པ་མ་གཏོགས། ཆོས་ཁང་ཁག་གི་ནང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་བར་བསྐྱོད་རྒྱུར་བཀག་སྡོམ་བྱ་གི་ཡོད། ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཟུང་རྒྱ་ནག་གཞུང་གིས་ཁ་ཆེ་གི་ཆོས་ལུགས་ལ་དད་པ་བྱེད་མཁན་གྱི་ཡུ་གུར་མི་རིགས་གཙོ་བོར་བྱས་པའི་ཤིན་ཅང་གི་ས་གནས་ཀྱི་ནང་གི་མི་རིགས་ཚོ་གི་སྲོལ་རྒྱུན་དང་ཆོས་ལུགས་ཀྱི་བྱེད་སྒོ་ཁག་སྤེལ་རྒྱུར་དམ་དྲག་བཀག་སྡོམ་བྱེད་རྒྱུ་ཤུགས་ཆེ་རུ་བཏང་ཡོད་གི། ལྷོ་ཀོ་རི་ཡ་གི་སྲིད་འཛིན་གྱིས་ཨ་རིའི་གྲོས་ཚོགས་སུ་ཨ་རི་དང་ཉི་ཧོང་དང་མཉམ་དུ་བདེ་འཇགས་སྲུང་སྐྱོབ་ཀྱི་ཐད་ཀྱི་འབྲེལ་བ་སྲ་བརྟན་དུ་གཏོང་དགོས་པའི་སྐོར་གྱི་འབོད་སྐུལ་གནང་ཡོད་གི། ལྷོ་ཀོ་རི་ཡ་གི་སྲིད་འཛིན་ཡོན་སུ་ཁི་ཡོལ་མཆོག་ནས་གཟའ་ཕུར་བུ་གི་ཉིན་ཨ་མི་རི་ཀའི་གྲོས་ཚོགས་རྒྱས་འཛོམས་ཀྱི་སྟེང་གསུང་བཤད་གནང་སྐབས་བྱང་ཀོ་རི་ཡ་གི་རྡུལ་ཕྲན་གོ་མཚོན་གྱི་ཧམ་སེམས་ལ་ཁ་རྡུང་བཏང་བ་དང་མཉམ་དུ་ལྷོ་ཀོ་རི་ཡ་དང་ཨ་རི་ཉི་ཧོང་བཅས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་ཐད་ཀྱི་འབྲེལ་བ་སྲ་བརྟན་དུ་གཏོང་དགོས་ཚུལ་དང་ཡང་ཨ་རིའི་ཕྱོགས་ནས་བྱང་ཀོ་རི་ཡ་གི་རྡུལ་ཕྲན་འཇིགས་སྐུལ་ལ་ཁ་གཏད་གཅོག་དགོས་རིགས་ཀྱི་འབོད་སྐུལ་གནང་ཡོད་ལ་ལྷོ་ཀོ་རི་ཡ་གི་སྲིད་འཛིན་ཡོན་སུ་ཁི་ཡོལ་ལགས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་སུ་ཕེབས་ཡོད་པ་དང་གཟའ་ཕུར་བུ་གི་ཉིན་ཨ་རིའི་གྲོས་ཚོགས་ཀྱི་རྒྱས་འཛོམས་ཀྱི་སྟེང་ཡུལ་དེ་དང་ཨ་མི་རི་ཀའི་བར་མནའ་མཐུན་གྱི་འབྲེལ་བ་བཙུགས་ཏེ་ལོ་བདུན་ཅུ་འཁོར་བའི་དུས་དྲན་དང་སྟབས་བསྟུན་ནས་གཏམ་བཤད་གནང་བ་ཞིག་རེད་གནའ་དེང་གི་འབྲེལ་བ་འདིའི་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ནས་ལྔ་བཅུ་ང་གསུམ་གི་བར་གྱི་ཀོ་རི་ཡ་གི་དམག་འཁྲུག་ལས་ལྷོ་ཀོ་རི་ཡ་དེ་བཞིན་ཚིག་རོ་ཞིག་ལས་ད་ཆ་འཛམ་གླིང་གི་དཔལ་འབྱོར་སྣེ་ཁྲིད་ཀྱི་གྲས་སུ་བསྙེགས་ཡོད། དེ་བཞིན་དུ། ཡོན་སུ་ཁི་ཡོལ་ལགས་ཀྱིས་གཏམ་བཤད་གནང་སྟེ། ང་ཚོས་ལོ་ངོ་བདུན་ཅུ་གི་རིང་ང་རང་དབང་གི་ཆེད་དུ་གོམ་པ་མཉམ་དུ་སྤོས་ཡོད་ཀྱང། སྲིད་གཞུང་གཞན་ཞིག་གིས་ཆོད་སེམས་བརྟན་པོའི་ངང་ནོར་འཁྲུལ་གྱི་ལམ་ཁ་སྐྱོད་ཀྱི་ཡོད་པ་དེ་ནི་བྱང་ཀོ་རི་ཡ་རེད་ལ་བྱང་ཀོ་རི་ཡ་གི་རྡུལ་ཕྲན་ལས་གཞི་དང་མེ་ཤུགས་འཕུར་མདེལ་གྱི་དཀྲུག་ཤིང་གི་བྱ་སྤྱོད་དེས་ཀོ་རི་ཡ་གི་བྱེ་གླིང་ཙམ་དུ་མ་ཟད་རྒྱང་རིང་གི་ཞི་བདེ་ལ་ཉེན་ཚབས་བཟོ་གི་ཡོད་ཅེས་གསལ་སྟོན་གནང་ཡོད་གི། རྒྱ་ནག་གིས་མི་མེད་མཁའ་འཛིང་འཕུར་གྲུ་ཐེ་ཝན་གྱི་ཉེ་འཁོར་དུ་བཏང་ཡོད་པ་དང་ཨ་མེ་རི་ཀའི་མཚོ་དམག་གི་གྲུ་གཟིངས་ཞིག་ཐེ་ཝན་མཚོ་འགག་བརྒྱུད་དེ་སྐོར་སྐྱོད་བྱས་ཡོད་གི། རོའེ་ཊར་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཐའེ་པེ་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། རྒྱ་ནག་གི་མི་མེད་མཁའ་འཛིང་འཕུར་གྲུ་ཞིག་གིས་ཐའེ་ཝན་གྱི་ཉེ་འཁོར་དུ་འཕུར་སྐྱོད་བྱས་ཡོད་ལུགས་ཐའེ་ཝན་གྱི་རྒྱལ་སྲུང་ལས་ཁུངས་ཀྱིས་བརྗོད་ཡོད་པ་དང། པེ་ཅིང་གི་ཕྱོགས་ནས་འདི་ལྟ་བུའི་བྱ་སྤྱོད་ངོམས་ནས་ཡུལ་དེའི་ཤར་ཕྱོགས་མཚོ་རྒྱུད་དུ་རྟེན་གཞི་བྱས་པའི་དམག་སྒར་ཁག་ལ་ཐའེ་ཝན་ཐོག་གཏོར་རྒོལ་ཆ་ཚང་གཏོང་ཐུབ་པའི་སྟོབས་ཤུགས་ཡོད་ལུགས་སྟོན་གྱིན་པའི་སྐབས་འདི་ལ་ཨ་མི་རི་ཀའི་མཚོ་དམག་གི་གྲུ་གཟིངས་ཞིག་ཐའེ་ཝན་མཚོ་འགག་བརྒྱུད་ལས་སྐོར་སྐྱོད་བྱས་ཡོད་འདུག་རྒྱ་ནག་གིས་ཟླ་བ་འདིའི་ནང་ཐའེ་ཝན་ཉེ་འཁོར་དུ་འཐབ་འཛིང་སྦྱོང་བརྡར་བྱས་པ་དེ་ཡང་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཁེ་ཝིན་མེ་ཁ་ཁཱར་ཐི་མཆོག་ནས་ཨ་མེ་རི་ཀའི་གྲོང་ཁྱེར་ལོ་སན་ཇི་ལི་སི་ནས་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡི་ཝན་དང་ཐུག་འཕྲད་བྱས་རྐྱེན་བསམ་སྟངས་དྲན་སྐུལ་གྱིས་ཐའེ་ཝན་གྱི་ཐོག་ལ་འཇིགས་སྐུལ་བསླངས་པ་ཞིག་རེད། རྒྱ་ནག་གི་མི་མེད་འཕུར་གྲུ TB ཀླད་ཀོར་ཀླད་ཀོར་གཅིག་བྱ་བ་ཟིག་ཐའེ་ཝན་གྱི་ཉེ་འཁོར་དུ་འཕུར་སྐྱོད་བྱེད་སྐབས་དང་ཐོག་ཐའེ་ཝན་དང་ཧྥི་ལི་པིན་གྱི་མཚོ་ལམ་དབྱེ་མཚམས། སྦ་ཤི་ཆེ་ནལ་བྱ་བ་ནས་འཕུར་སྐྱོད་བྱས་ཤིང་དེ་ནས་རིམ་པས་ཐའེ་ཝན་གྱི་ཤར་ཕྱོགས་བརྒྱུད་ལས་ཕྱིར་རྒྱ་ནག་གི་མཚོ་ཁ་གི་ཕྱོགས་སུ་འཕུར་སྐྱོད་བྱས་ཡོད་འདུག། དེ་རིང་གི་བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ལེ་ཚན་འདིའི་ནང་དུ་ཉེ་ཆར་རྒྱ་ནག་གི་ཁྲིམས་ཁང་ཞིག་གིས་ལྐོག་ཚོང་དང་མནར་གཅོད་ཕོག་ཤས་ལྕགས་ཐག་གིས་བཏགས་པའི་བུད་མེད་ཅེས་པའི་གྱོད་གཞི་གི་ཉེས་ཅན་པ་ཚོ་ལ་ཁྲིམས་ཐག་བཅད་པའི་གནས་ཚུལ་དང་འབྲེལ་ནས་མི་ལྐོག་ཚོང་བྱེད་མཁན་ཚོས་བོད་ནང་དུ་བུད་མེད་མི་ཉུང་བ་ཞིག་རྒྱ་དང་ཧེ་ཧེ་སོགས་ལ་མནའ་མར་བཙོངས་པའི་གནད་དོན་གྱི་ཐད་ལ་རྡོ་རྗེ་མཚོ་གིས་འབྲེལ་ཡོད་མི་སྣར་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་གསན་རོགས་ཞུ།

ཁྱབ་སྤེལ་ཕྱིན་པ་དང་མི་མང་པོས་ཚ་ཚ་འུར་འུར་གྱིས་གླེང་བརྗོད་ཤུགས་ཆེར་བྱུང་བ་ཡིན་སྟབས་རྒྱ་ནག་གཞུང་གིས་གྱོད་དོན་དེ་ཁྲིམས་གཅོད་མི་བྱེད་ཀ་མེད་ཆགས་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་འདུག་རྒྱ་ནག་དམར་ཤོག་གཞུང་གིས་རང་གི་སྲིད་དབང་ལ་གནོད་པའི་གནད་དོན་རིགས་ཀྱི་ཐོག་དབྱེ་ཞིབ་ཀྱིས་དམ་འཛིན་བྱེད་པ་མ་གཏོགས་སྤྱི་ཚོགས་དྲང་བདེན་གྱི་གནད་དོན་དང་མི་མང་གི་བདེ་སྡུག་གི་གནད་དོན་ལ་ཐུག་དུས་ཁྲིམས་ལུགས་ནང་གཏན་འབེབས་བྱས་པ་དག་ཡིག་ཐོག་ཏུ་བཀོད་པ་ཙམ་ལས་ཁྲིམས་ལུགས་ཚད་གཞི་ལག་བསྟར་བྱེད་ཀྱི་མེད་སྟབས་ཁྲིམས་འགལ་གྱི་གནས་སྟངས་འདི་རིགས་བྱུང་གི་ཡོད་པས་ན་བོད་ནང་དུ་བོད་པའི་བུད་མེད་རྣམས་རྒྱ་ནག་དང། ཁ་ཆེའི་ས་ཁུལ་ཁག་ཏུ་ལྐོག་ཚོང་བྱས་པའི་གནས་ཚུལ་རིགས་ལོ་ངོ་བཅུ་ཕྲག་འགའི་སྔོན་ནས་བྱུང་བཞིན་ཡོད་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་དང་བོད་ནང་གི་བུད་མེད་མི་ཉུང་བ་ཞིག་མི་ལྐོག་ཚོང་མཁན་གྱི་གཡོ་འོག་ཏུ་ཚུད་པའི་གནད་དོན་ཐད་རྒྱུས་མངའ་ཡོད་མཁན་སངས་རྒྱས་སྐྱབས་ལགས་ཀྱིས་འདི་གའི་བཅར་འདྲི་སྐབས་འདི་ལྟར་གསུངས་སོང། མི་དམངས་ཀྱི་སྐྱིད་སྡུག་དང་མི་དམངས་ཀྱི་བདེ་ཐང་དང་མི་དམངས་ཀྱི་ཐོབ་ཐང་གི་ཆེད་དུ་ཨ་ནི་ཁྲིམས་ཤོག་གུ་སྒང་ལ་ཡོད་པ་མ་གཏོགས་ཨ་ནི་ལག་བསྟར་བྱེད་ཀྱི་ཡོད་མ་རེད། ད་ཁྲིམས་ལག་བསྟར་མ་བྱས་དེའི་སྒང་ལ་བུད་མེད་ཉོ་མཁན་ཡིན་ན་རེད་ཨ་ནི་དེའི་བར་རོ་ནས་ཨ་ནི་བཙོང་མཁན་གྱིས་ཁྲིམས་འགལ་གྱིས་ཁྲིམས་འགལ་བྱས་ཡ་དེ་ཚོ་ཨ་ནི་ཁྲིམས་ལག་བསྟར་མ་བྱས་དེའི་སྒང་ལ་ཨ་ནི་ད་མང་པོ་ཅིག་གི་ནག་ཚོང་དེ་འདྲ་རྒྱག་གི་ཡོད་པའི་གནས་སྟངས་དེ་རེད་ད་དེའི་ཐུག་ས་དེ་ག་བ་ཐུག་རེད་ན་རྒྱ་ནག་གཞུང་ལ་ཐུག་རེད་བས་དེ་གསལ་པོ་འདྲ་པོ་རེད་ད། ད་བུད་མེད་བཙོང་ཡ་གི་གནད་དོན་དེ་བོད་ལ་དཔེ་མཚོན་ན་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལོགས་ནས་བྱུང་བསྡད་ཡོད་རེད་ད་སྐབས་དེ་ལ་ཚོད་དཔག་བྱས་ཡ་ན་ལོ་རེ་རེ་ལ་མ་མཐའ་དབུས་གཙང་གཅིག་པོ་ནས་གྲོང་གསེབ་ཀྱི་བུ་མོ་བཞི་བཅུ་ནས་ལྔ་བཅུ་ཉུང་མཐའ་ཡང་དེ་འདྲ་ཅིག་རྒྱ་ནག་མགོ་སྐོར་བཏང་ནས་བཙོང་ཡ་རྒྱ་དང་དེ་ག་ནང་བཞིན་ཁ་ཆེ་ལ་སོགས་པ་གི་ནི་ད་མི་ཉོ་ཚོང་བྱེད་ཀྱི་ཡོད་ཡ་དེ་ད་ཅིག་ཡང་དྲག་གི་སོང་བའི་གནས་ཚུལ་ཅིག་རེད་ད་དེ་བོད་ནང་ལོག་ནས་དེ་སྐོར་གི་ཅིག་བཙོན་ལ་ཐང་ཚོང་ཐོན་ཡོང་དགོས་བ་རེད་ནི་སྐབས་དེ་མི་བཙོང་རྒྱུ་དེ་འདྲ་ཕྱིར་ཕ་ཡུལ་ལ་ཐལ་ཡོད་རྒྱུ་དེ་འདྲས་ཐོན་ཡོད་བ་རེད་དེ་ག་ནང་བཞིན་ང་ལྟ་བུ་མཚོན་ན་ལྷ་ས་ནས་ངོ་མ་ད་བོད་བཙོང་ནས་མ་ཁ་ཆེ་ལ་བཙོང་དེ་ནི་ཁ་ཆེ་གི་དཔེ་དེ་ཆོས་ལུགས་ཚང་མ་འགྱུར་བ་བཏང་ནས་ནི་ཕྱིར་ལྷ་ས་སླེབས་བསྡད་ཡོད་ཡ་དེ་འདྲས་ཐུག་མྱོང། ད་ནང་བཞིན་ད་ཁ་ཆེ་ཡི་ཡུལ་ཁ་ཆེ་དང་ནི་ཞུན་ཧྭ་ལ་སོགས་པ་ས་ལར་གི་ས་ཁུལ་དེ་ཚོ་ན་གྲོང་གསེབ་དེ་ཚོ་ན་བོད་པ་སྐྱེས་དམན་དེ་འདྲ་ཉོས་ནས་ནི་སྐྱེས་དམན་ཆགས་ཀི་ཞིག་ནི་ད་ཁོ་རང་ཚོ་ཕེབས་ཏེ་གྲོང་པ་ནས་ཕྱི་ལོགས་ལ་འཐོན་གི་མ་བཅུག་ཡ་ཅིག་ཡུལ་མི་དང་སོ་སོའི་ཕ་ཡུལ་གྱི་མི་དང་ཅི་ཡང་འབྲེལ་བ་བྱེད་གི་མ་བཅུག་དེ་འདྲ་བཀག་བསྡད་ཡོད་དེ་ནི་མང་པོ་མཐོང་ཡ་ཡོད་རེད་ཟེར་དེ་འདྲ་དངོས་སུ་མཐོང་མྱོང་མཁན་དེ་འདྲ་ཡི་ཐུག་མྱོང་ད་དེ་འདྲ་གི་གནད་དོན་དེ་ད

སྤྲད་དགོས་ཡ་དེ་ད་གལ་ཆེན་པོ་རེད། ཅིག་མི་ཡོང་མགོ་སྐོར་གཏང་ཡ་དང་ཨ་ནི་ཕྱི་ལོགས་ནས་ཡོང་རྒྱུ་མི་ཡིན་ན་འདྲ་སོ་སོ་ཁྲིད་ན་ཡོང་རྒྱུ་གི་ངོ་ཤེས་པ་འདྲ་ཡོད་ན་འདྲ་སུ་སུ་སུ་ཅིག་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཡ་དང་སོ་སོ་སྲུང་སྐྱོབ་བྱེད་ཡ་གི་ཐབས་ལམ་མང་པོ་ཅིག་ཡོད་ཡ་གི་ཨ་ནི་བསླབ་བྱ་དེ་ཚོ་སྤྲད་དགོས་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་ཟེར་མཁན་དེ་མ་གཏོགས། ད་རྒྱ་ནག་ནས་ཡོང་མཁན་དེ་ཚོ་ཚང་མ་ཅིག་ཕྱུག་བདག་ཡིན་པ་དང་དེ་ཚོ་གཉེར་མཁན་ཡིན་པ་དང་དེ་ཚོ་ལ་དངུལ་ཡོད་པ་དང་ཨ་དེ་འདྲ་འདྲ་བོ་སེམས་དེ་བས་གྲོང་གསེབ་ཀྱི་བུ་མོ་དེ་ཚོ་ལྟ་བུ་མཚོན་ན་དེ་འདྲ་མ་ཡིན་པ་དང་ཨ་ནི་དེ་འདྲ་བྱས་ནས་མགོ་སྐོར་བཏང་མཁན་གྱི་མི་མང་པོ་ཡོད་ཡ་གི་ཨ་དེ་བསླབ་བྱ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་བུ་མོ་དེ་ཚོ་ཡིན་ན་ཡང་སོ་སོ་ལ་བདེ་འཇགས་ཡོད་པའི་སྒོ་ནས་ས་ཆ་གཞན་དག་ལ་འགྲོ་ཡ་དང་ཨ་ནི་སོ་སོའི་ནང་མི་དང་མཉམ་དུ་ན་འདྲ་སོ་སོ་གི་དངོས་གནས་གི་ཅིག་ཡིད་བརྟན་བྱེད་ཆོག་ཡ་མི་དམངས་དེ་ཚོ་མཉམ་དུ་རྒྱུས་ལོན་བྱེད་དགོས་ཡ་དེ་ཚོ་ཧང་སང་ཡ་གལ་ཆེན་པོ་རེད་གཙོ་བོ་དེ་སོ་སོ་གི་སྲུང་སྐྱོབ་བྱེད་ཐབས་དང་མི་གི་མགོ་སྐོར་གཏང་ཐབས་གི་ཐབས་ལམ་དང་གཡོ་སྒྱུ་དང་དེ་ཚོ་ཚང་མ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་ད་མདོ་དོན་བྱས་ན་ཨ་ནི་སོ་སོ་གི་ཤེས་བྱ་དེ་གོང་འཕེལ་གཏང་དགོས་ཡ་དེ་གལ་ཆེན་པོ་རེད་ཤེས་བྱ

ཁྲིམས་སྒྲིག་ལ་མ་གནོད་ཡ་གི་ཆེད་དུ་དེ་འདྲ་གི་ཁྲིམས་གཏུགས་བྱས་ན་ནི་དེ་ཚོ་དང་ལེན་བྱེད་མིན་དང་ནི་ཁྲིམས་ཁང་ལ་གནོན་ཤུགས་ཐེབས་ཡ་ལ་སོགས་པ་ད་དེ་རྒྱུ་རྐྱེན་མང་པོ་ཅིག་ཆགས་ཡོད་རེད་ར་ཡིན་ན་དེ་འདྲ་གི་དོན་རྐྱེན་མ་བྱུང་ཡ་གི་སྔོན་འགོག་བྱེད་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་བསམ་གི་འདུག་ད་ལྟ་རྒྱ་ནག་གི་དབང་སྒྱུར་འོག་ནི་དེ་མ་ཐག་རྒྱ་ནག་གི་ཁྲིམས་ལ་བརྟེན་ནས་སོ་སོའི་ཐོབ་ཐང་ཚང་མ་སྲུང་སྐྱོབ་བྱེད་ཐུབ་ཡ་གི་འགན་ལེན་དེ་ཡོད་མ་རེད་བསམ་གི། ཡང་འགྲོ་བ་མིའི་ཐོབ་ཐང་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་ཀྱི་བུད་མེད་དེ་དག་རྒྱ་ནག་ནང་བཙོང་བའི་རྗེས་ཉོ་མཁན་ཚོས་ཁྱིམ་དུ་བཅུག་ནས་ཕ་མ་ནང་མི་སོགས་ཕྱི་ཕྱོགས་ལ་འབྲེལ་བ་བྱེད་མ་བཅུག་པར་བཙོན་པ་ལྟར་བཀག་ཉར་དང་མནར་གཅོད་རིགས་གཏོང་གི་ཡོད་པའི་སྐོར་གསུངས་དོན། རྒྱ་ནག་བཙོང་བྱས་རྒྱུ་གི་བུད་མེད་དེ་ཚོ་ལ་མནར་གཅོད་དང་དེ་ཚོ་གི་ཐོབ་ཐང་འཕྲོག་ཡ་དང་ནང་མི་ལ་འབྲེལ་བ་བྱེད་མ་བཅུག་ཡ་དང་ཕྱི་མི་ལ་འབྲེལ་བ་བྱེད་མ་ཆོག་ཡ་མི་གི་ཐོབ་ཐང་མེད་པའི་སྒོ་ནས་ནི་དེ་ནང་ལ་བཙོན་ཁང་གི་ནང་བཞིན་བཀག་བསྡད་ཡོད་ཡ་དེ་ནི་མང་པོ་བྱུང་དང་འབྱུང་བཞིན་པ་རེད། ད་དེའི་ཐུག་ས་དེ་རྒྱ་ནག་གཞུང་གི་ཁྲིམས་དེ་རེད། དེའི་སྒང་ནས་ད་གསལ་བོ་བྱས་ནས་རྒྱ་ནག་གཞུང་གིས་སོ་སོ་གི་སྲིད་དབང་དང་དང་སོ་སོ་གི་སྲིད་དབང་ལ་ཕོག་ཐུག་མ་འགྲོ་ཡ་གི་ཁྲིམས་དེ་ཚོ་ལག་བསྟར་བྱེད་གི་མེད་ཡ། དངོས་གནས་དྲང་གནས་མི་དམངས་སྲུང་སྐྱོབ་དང་མི་དམངས་གི་ཐོབ་ཐང་སྲུང་སྐྱོབ་བྱེད་ཡའི་ཁྲིམས་དེ་ཚོ་ལག་བསྟར་བྱེད་གི་མེད་ཡ་དེ་ད་གསལ་བོ་འདྲ་བོ་ཅིག་མཚོན་གི་ཡོད་རེད་ཟེར་ཡིན་གི། རྒྱ་ནག་གཞུང་གིས་ལོ་བཅུ་ཕྲག་འགའི་རིང་འཆར་ལྡན་བུ་སྐྱེས་སྲིད་ཇུས་དམ་དྲག་ཅན་དེ་ལག་བསྟར་བྱས་པའི་ཤུགས་རྐྱེན་འོག་དེང་སྐབས་རྒྱ་ནག་ནང་ཕོ་མོ་གཉིས་ཀྱི་གྲངས་འབོར་དོ་མཉམ་མིན་པའི་གནད་དོན་ཛ་དྲག་ངང་གནས་ཡོད་འདུག་ཉིས་སྟོང་ཉེར་གཅིག་ལོའི་རྒྱ་ནག་གི་གནས་ཚད་གཞིར་བཟུང་ན་རྒྱལ་ཁབ་དེའི་ནང་དུ་སྐྱེས་པའི་མི་འབོར་དེ་བུད་མེད་ཀྱི་མི་འབོར་ལས་ས་ཡ་སུམ་ཅུ་སོ་ལྔ་ཙམ་གྱིས་མང་བ་ཡོད་འདུག་ལ། དེ་ནི་ལོ་འགའི་སྔོན་དང་བསྡུར་ན་གནས་སྟངས་ཇེ་ལེགས་སུ་ཕྱིན་ཡོད་སྐོར་རྒྱ་ནག་གཞུང་ཕྱོགས་ནས་འགྲེལ་བརྗོད་བྱས་འདུག་དེའི་སྔོན་ལ་སྐྱེས་པ་གི་གྲངས་འབོར་བུད་མེད་ལས་ས་ཡ་བཞི་བཅུ་ལྷག་གིས་མང་བའི་གནས་སྟངས་ཡང་བྱུང་འདུག་དེང་སྐབས་རྒྱ་ནག་ནང་བུད་མེད་ཉུང་དྲགས་པའི་དབང་གིས་སྐྱེས་པ་ཚོར་མནའ་མ་མི་རག་པའི་དཀའ་ངལ་ཡོངས་ཁྱབ་ཆགས་ཡོད་འདུག་གནད་དོན་དེའི་དབང་གིས་རྒྱ་ནག་ནང་དུ་བོད་ཚུད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ནས་མི་ལྐོག་ཚོང་མཁན་ཚོས་ཁྲིམས་འགལ་སྒོས་བུད་མེད་རྣམས་མནའ་མར་བཙོང་བའི་གནད་དོན་ནི་ཡོངས་ཁྱབ་སྒོས་གནས་པའི་ཛ་དྲག་གི་གནས་སྟངས་ཤིག་ཏུ་གྱུར་ཡོད་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་བརྗོད་བཞིན་པ་རེད། རྒྱ་ནག་ནང་བུད་མེད་ཀྱི་ཐོབ་ཐང་རྩོད་ལེན་ལས་འགུལ་རིགས་ཀྱི་ཐོག་དྲག་གནོན་བྱེད་བཞིན་པ་དང་བུད་མེད་ཀྱི་ཐོབ་ཐང་ཐོག་ཉམས་ཞིབ་གནང་མཁན་ཚོས

དབྱིན་ཇི་དང་སི་ཀ་ལན་གྱི་ནང་ང་ཕེབས་པས་ད་དུང་གྲོས་ཚོགས་འཐུས་མི་སོགས་དང་མཇལ་འཕྲད་ཀྱིས་གཏམ་བཤད་གནང་ཡོད་ཀི། རྒྱ་ནག་གཞུང་ནས་བོད་ནང་བསྐྱར་དུ་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོ་གི་ཐོག་ལ་དམིགས་བསལ་དབྱེ་འབྱེད་དང་དམ་དྲག་བྱེད་ཀྱི་ཡོད་པའི་སྙན་ཐོ་བཏོན་ཡོད་ཀི། ལྷོ་ཀོ་རི་ཡ་གི་སྲིད་འཛིན་གྱིས་ཨ་རིའི་གྲོས་ཚོགས་སུ་ཨ་རི་དང་ཉི་ཧོང་དང་མཉམ་དུ་བདེ་འཇགས་སྲུང་སྐྱོབ་ཀྱི་ཐད་ཀྱི་འབྲེལ་བ་སྲ་བརྟན་དུ་གཏོང་དགོས་པའི་འབོད་སྐུལ་གནང་ཡོད་ཀི། རྒྱ་ནག་གིས་མི་མེད་འཐབ་འཛིང་འཕུར་གྲུ་ཐའེ་ཝན་གྱི་ཉེ་འཁོར་དུ་བཏང་ཡོད་པ་དང་ཨ་མེ་རི་ཀའི་མཚོ་དམག་གི་གྲུ་གཟིངས་ཞིག་ཐའེ་ཝན་མཚོ་འགག་བརྒྱུད་ལས་སྐོར་སྐྱོད་བྱས་ཡོད་ཀི། ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་བྱས་ཟིན་པ་ཡིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་དགུ་ནས་དགུ་ར་ཕྱེད་ཀ་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས